Edward Quinn། ལགས་ནི་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཨ་བུ་དཱ་བི་ནས Australia ར་གཞིས་སྤོ་བ་ཡིན་འདུག་ཁོང་གིས་གསུངས་དོན། ང་རང་དཀྱིལ་ཤར་ཕྱོགས་ཀྱི་རྒྱལ་ཁབ United Arab Emirates ནས་ཡིན་དུས་ཆོས་ཕྱོགས་ནས་སྐྱོང་བའི་གཞུང་གི་འོག་མི་སེར་གཅིག་པ་ཡིན་ན་ཡང་གོ་གནས་ལ་དཔག་པའི་ལག་ཁྱེར་མི་འདྲ་བ་དགོས་འོན་ཀྱང Australia ར་མི་ཚང་མ་འདྲ་མཉམ་བརྩི་བ་མཐོང་དུས་དེ་མུ་མཐུད་བསྡད་འདོད་ཆེན་པོ་བྱུང། དེ་མ་ཟད་ང་རང་གཏན་འཇགས་སྡོད་མིར་སྙན་ཞུ་རྒྱག་ཆོག་པའི་ཆ་རྐྱེན་ཚང་བར་བརྟེན་དེར་གཞིས་སྤོ་བ་ཡིན། དེ་ཡང Quinn ཁོང་འཕྲུལ་ལས་འཆར་འགོད་པའི་ཁེ་ལས་ཐོག་གཙུག་ལག་རབ་འབྱམས་པར་སློབ་གཉེར་གནང་ནས་ཤེས་ཡོན་གྱི་རྒྱུ་དངོས་དང་འབྲེལ་བའི་ཁྲིམས་སྦྱོང་བརྡར་གནང་ཡོད་འདུག། ཁོང་གི་ཆེད་ལས་དང་རྩལ་དམིགས་བསལ་ཡིན་པར་བརྟེན་སྒྱུ་རྩལ་གྱི་ལམ་ནས་གཏན་འཇགས་སྡོད་མིར་སྙན་ཞུ་འབུལ་ནས་མཐར་མི་སེར་ཞུས་ཆོག་པ་ཡིན་འདུག་ཁོང་གིས་ཨོ་སི་ཀྲི་ལི་ཡའི་མི་སེར་ཆགས་པའི་ཉིན་དེ་དམིགས་བསལ་གྱི་ཉིན་ཞིག་དྲན་གསོ་བྱེད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། ང་རང་ཨོ་སི་ཀྲི་ལི་ཡའི་ནང་དུས་ཚོད་གང་འཚམ་ཞིག་བསྡད་ཟིན་པ་དང། སྤྱི་ཚོགས་ལ་ཞབས་ཞུ་བསྒྲུབས་ནས་མཐར་མི་སེར་ཐོབ་ཐང་རག་དུས་སེམས་ལ་དགའ་སྤོབས་ཆེན་པོ་སྐྱེས་བྱུང། དེ་ཡང་གཞིས་སྤོས་གནད་དོན་གྱི་བློན་ཆེན་ལས་ཚབ་པ Alan Tudge མཆོག་གིས་མི་སེར་ཆགས་འདོད་ཡོད་པ་རྣམས་ཀྱིས་ཨོ་སྟྲེ་ལི་ཡའི་མང་གཙོའི་ལམ་ལུགས་དང་འབྲེལ་བའི་དྲི་བ་ལྔ་ཡོད་པ་དེ་ཆ་ཚང་ལ་ལན་འགྲིག་པ་དགོས་ཞེས་ཁོང་གིས་གསུངས་དོན། ང་ཚོས་མི་སེར་རྒྱུགས་སྤྲོད་ནང་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ཀྱི་མང་གཙོའི་ལམ་ལུགས་དང་ལྟ་བར་སྙིང་པོ་བྱེད་འཆར་ཡོད། དཔེར་ན་སྨྲ་བརྗོད་རང་དབང་དང་ཕོ་མོ་འདྲ་མཉམ་སོགས་ཀྱི་སྐོར་དྲི་བ་བཏང་བ་ལས་ཕྱི་ལོ་ཕྱི་ཚེས་དང། སྙན་གྲགས་ཅན་གྱི་མིའི་མིང་སོགས་ཤེས་མིན་ཁོ་ནར་བལྟ་གི་མེད། མི་སེར་རྒྱུགས་སྤྲོད་བསྐྱར་བཅོས་བྱས་པ་དེའི་ནང་དྲི་བ་དཔེ་མཚོན་གཤམ་གསལ་ལྟར་གཏང་རྒྱུ་ཡིན་འདུག། མི་ཚང་མར་རང་ཉིད་སོ་སོའི་གཉེན་སྒྲིག་སུ་དང་བྱེད་མིན་གདམ་ག་ཡོད་དམ། ཨོ་སི་ཀྲི་ལི་ཡའི་ནང་སོ་སོའི་ཆོས་ལུགས་ཁྲིམས་ཀྱིས་རྒྱལ་ཁབ་ཀྱི་རྩ་ཁྲིམས་བཀག་འགོག་བྱས་ན་འགྲིག་གམ། ཕོ་མོ་གཉིས་ལ་གོ་སྐབས་འདྲ་མཉམ་སྤྲད་དགོས་སམ། དེ་བཞིན་སྐུ་ཞབས Alan Tudge མཆོག་གིས་རིམ་བཞིན་མི་སེར་ཡིག་རྒྱུགས་སྦྱངས་སའི་སློབ་སྟོན་དེབ། འགོ་བརྗོད Australian Citizenship Our Common Bond ཞེས་པ་དེ་ཡང་བསྐྱར་བཅོས་གནང་ནས་མི་ཚང་མས་དེབ་གསར་ཤོས་དེ་དྲ་ཐོག་ནས་ཕབ་ལེན་གནང་ནས་སློབ་སྦྱོང་གནང་དགོས་ཞེས་ཁོང་གིས་གསུངས་དོན། མི་སེར་རྒྱུགས་སྤྲོད་ཀྱི་དམིགས་ཡུལ་གཙོ་བོ་དེ་ནི་ཁྱེད་རང་ཨོ་སྟྲེ་ལི་ཡའི་མི་སེར་མ་ཆགས་སྔོན་ལ་རྒྱལ་ཁབ་ཀྱི་མང་གཙོའི་ལམ་སྲོལ་དང། གོམས་གཤིས་སོགས། གསལ་པོ་ཤེས་ཐབས་ཤིག་ཡིན། བསྐྱར་བཅོས་དེའི་འོག་དབྱིན་སྐད་གནས་ཚད་དང། མི་སེར་སྙན་ཞུ་མ་རྒྱག་གོང་ལོ་ག་ཚོད་ཨོ་སྟྲེ་ལི་ཡར་སྡོད་དགོས་པ་སོགས་ཀྱི་ཐོག་བསྒྱུར་བཅོས་བཏང་མེད་པ་ཡིན་འདུག། དེ་བཞིན་ཟླ་བ་སྔོན་མའི་ནང་གཞིས་སྤོ་བ་རྣམས་ལ་དབྱིན་ཡིག་སྦྱངས་པའི་ཆུ་ཚོད་ལ་བཀག་སྡོམ་མེད་པ་བཟོས་ཡོད་པ་རེད། དེ་སྔར་གཞིས་སྤོ་བ་རྣམས་ལ་རིན་མེད་དུ་ཆུ་ཚོད་ལྔ་བརྒྱ་བཅུ་དབྱིན་ཡིག་སྦྱངས་ཆོག་པའི་གོ་སྐབས་བསྐྲུན་ཡོད་ཀྱང་ད་ཆ་ཆུ་ཚོད་དང་དུས་ཚོད་གཉིས་ཀ་བཀག་སྡོམ་མེད་པ་བཟོས་ཡོད་འདུག་དེ་ཡང་སྲིད་བློན་མོ་རི་སན་མཆོག་གིས་རྒྱང་སྲིང་ཁང། Channel Nine། ལ་ཨོ་སྟྲེ་ལི་ཡའི་མི་སེར་རྣམས་ལ་དབྱིན་སྐད་བཤད་དགོས་པ་མེད་དུ་མི་རུང་བ་ཞིག་ཡིན་ཞེས་ཁོང་གིས་དེ་ལྟར་གསུངས་འདུག། ང་རང་དེ་སྔར་གཞིས་སྤོའི་བློན་ཆེན་བྱེད་སྐབས་གནས་ཚུལ་ཤེས་རྟོགས་བྱུང་པ་ལྟར་ན་དབྱིན་སྐད་ཤེས་པའི་གཞིས་སྤོ་བ་རྣམས་ཨོ་སྟྲེ་ལི་ཡའི་ནང་ལས་ཀ་རག་སླ་བ་དང་དེས་འཚོ་བ་ཡག་པོ་ཞིག་སྐྱེལ་ཐུབ་པར་ཕན་ཐོགས་ཆེན་པོ་ཡོད་པ་ཤེས་བྱུང། ཡང་མོ་ཧ་མད་ཨལ་ཁ་ཧྥ་ཇི་ལགས་ནི། Federation of Ethnic Communities Council of Australia། ཞེས་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན་ཡིན། ཁོང་གིས་མི་སེར་རྒྱུགས་སྤྲོད་བསྐྱར་བཅོས་བྱས་པ་དེར་མོས་མཐུན་ཡོད་ཀྱང་གཞུང་གིས་དྲི་བ་རྣམས་གཏན་འབེབས་གནང་སྐབས་ཁོང་ཚོའི་ལྷན་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱེད་པའི་རེ་བ་ཡོད་ཅེས་ཁོང་གིས་གསུངས་དོན།
དྲི་བ། དཔེར་ན་ཁྱེད་རང་མི་གཞན་ཞིག་གི་བསམ་ཚུལ་ལ་མོས་མཐུན་མེད་ན་ཐབས་ལམ་དྲག་པོར་ཞུགས་ན་འགྲིག་གམ། ཁྱེད་རང་ཕོ་མོ་བར་ཐོབ་ཐང་འདྲ་མཉམ་ལ་ཡིད་ཆེས་ཡོད་དམ་ལྟ་བུའི་དྲི་བ་འགའ་ཤས་ཀྱི་ལན་ཁ་རི་ཁ་ཐུག་ཡིན། འོན་ཀྱང་ཚོགས་སྡེ་འགའ་ཤས་ནང་དྲི་བ་དེ་ཚོར་ལྟ་ཚུལ་ལོག་པ་ཡོང་སྲིད་པ་རེད། དེར་བརྟེན་རབ་ཏུ་བྱུང་ན་ང་ཚོའི་ལྷན་ཚོགས་དང་གྲོས་མཐུན་བྱས་ནས་དམིགས་ཡུལ་ལ་ཕན་པའི་དྲི་བ་དང་ཐབས་ལམ་གཞན་ཁག་བསམ་ཚུལ་བསྡུ་ཐུབ་ངེས་རེད། དེ་བཞིན་ཨལ་ཁ་ལི་ཧྥ་ལགས་ཀྱིས་ད་ལྟའི་ཆར་མི་སེར་སྙན་ཞུ་རྒྱག་ཟིན་པའི་མི་འབུམ་གཅིག་དང་ཕྱེད་ཀ་ཙམ་ཡོད་པ་དང། འགོར་ཡུན་དུས་ལོ་གཉིས་ལྷག་ཡིན་པ་དེར་བསྒྱུར་བཅོས་གཏང་དགོས་ཞེས་གསུངས་ཡོད་འདུག་དེ་ཡང་མི་སེར་རྒྱུགས་སྤྲོད་བསྐྱར་བཅོས་བྱེད་པ་དེ་འདི་ལོའི་སྤྱི་ཟླ་བཅུ་གཅིག་གི་དཀྱིལ་ནས་དངོས་སུ་ལག་བསྟར་གནང་གི་ཡོད་འདུག་གནས་ཚུལ་དེ་ནི SBS གི་གསར་འགོད་པ Shuba Krishnan ལགས་དང Allan Lee ལགས་གཉིས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། Australia། བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་བསྐྱོད་རོགས།